ང་རྡོ་རྗེ་མཚོ་ཡིན་གཞུག་ནས་ངས་དེ་རིང་གི་ལས་རིམ་ཁག་ངོ་སྤྲོད་བྱེད་རྒྱུ་ཡིན། དེ་རིང་གི་ལས་རིམ་ཁག་གི་ཐོག་མར་ཁམས་བྲག་མགོ་ཁུལ་དུ་རྒྱ་ནག་གཞུང་གིས་སྟོན་པའི་སྐུ་བརྙན་གཏོར་བཤིག་དང་ས་གནས་བོད་མིར་འཛིན་བཟུང་མནར་གཅོད་བཏང་བའི་སྐོར་སོགས་ཀྱི་ཞིབ་འཇུག་སྙན་ཐོ་ཞིག་ཨིན་ཇིའི་གྲོས་ཚོགས་འཐུས་མི་ཞིག་གིས་གྲོས་ཚོགས་འོག་མ་ཚོགས་ཁང་ཞིག་ཏུ་འགྲེམས་སྤེལ་དབུ་འབྱེད་གནང་ཡོད་པའི་གནས་ཚུལ་སྐོར་དང་བཅས་དེ་རང་གི་གསར་འགྱུར་ཁག་ཅིག་དང། དེའི་རྗེས་ཞི་ཅིན་ཕིང་གིས་མཐའ་སྲུང་དམག་དཔུང་ལ་ལོ་སར་འཚམས་འདྲི་དང་སྦྲགས། འཐབ་འཁྲུག་རྒྱག་རྒྱུར་གྲ་སྒྲིག་ཨང་གསར་བྱ་དགོས་པའི་སྐུལ་འདེད་བྱས་ཡོད་པའི་ཐད་ཀྱི་དཔྱད་བརྗོད་ཅིག་དང། མཇུག་ཏུ་ཏོག་དབྱིབས་རིམས་ནད་སྐོར་གྱི་གནས་ཚུལ་ཕྱོགས་བསྒྲིགས་བྱས་པ་ཞིག་དང་བཅས་དེ་རིང་གི་ལས་རིམ་ཁག་ལ་རིམ་བཞིན་གསན་རོགས་ཞུ། གསན་མཁན་རྣམ་པ་ང་རྡོ་རྗེ་མཚོ་ཡིན་ཐོག་མར་གསར་འགྱུར་བྱེད་དགོས། གོང་ས་མཆོག་གིས་ལོ་ངོ་སྟོང་ཕྲག་གི་ལོ་རྒྱུས་ལྡན་པའི་རྒྱ་གར་གྱི་གནའ་བོའི་རིག་གཞུང་སླར་གསོ་བྱ་རྒྱུ་ནི་ངེད་རང་གི་འགན་འཁུར་ཡིན་ཞེས་བཞུགས་སྒར་རྡ་རམ་ས་ལའི་གྷ་གྷལ་གནམ་ཐང་དུ་གསར་འགོད་པར་གསུངས་ཡོད་པ་རེད། བོད་ཀྱི་བླ་ན་མེད་པའི་དབུ་ཁྲིད ྋགོང་ས ྋསྐྱབས་མགོན་ཆེན་པོ་མཆོག་འདས་པའི་ཟླ་བ་གཅིག་ཙམ་རིང་གནས་མཆོག་རྡོ་རྗེ་གདན་གཙོ་བྱས་པའི་རྒྱལ་ས་ལྡི་ལི་སོགས་ཀྱི་ནང་འགྲོ་བ་མིའི་བདེ་རྩར་ཕན་པའི་མཛད་འཕྲིན་དུ་མ་ཞིག་བསྐྱངས་གནང་བའི་རྗེས་ཕྱི་ཟླ་དང་པོའི་ཚེས་ཉེར་གསུམ་ཉིན་ལྡི་ལི་ནས་མཁའ་ལམ་བརྒྱུད་བཞུགས་སྒར་རྡ་རམ་ས་ལར་ཞབས་སོར་བཀོད་ཡོད་པ་རེད། ྋགོང་ས ྋསྐྱབས་མགོན་ཆེན་པོ་མཆོག་བཞུགས་སྒར་རྡ་རམ་ས་ལའི་ཉེ་འདབས་ཀྱི་གྷ་གྷལ་གནམ་ཐང་དུ་ཞབས་སོར་བཀོད་སྐབས་གསར་འགོད་པ་ཚོར་བཀའ་སློབ་སྩལ་དོན། More than one month is a meeting with people. འདས་པའི་ཟླ་བ་གཅིག་ལྷག་གི་རིང་ལ་རྒྱལ་ས་ལྡི་ལི་དང་གནས་མཆོག་རྡོ་རྗེ་གདན་དུ་མི་སྣ་མང་པོ་ཞིག་དང་ཐུག་འཕྲད་ཀྱིས་ལོ་ངོ་སྟོང་ཕྲག་གི་ལོ་རྒྱུས་ལྡན་པའི་རྒྱ་གར་གྱི་གནའ་བོའི་རིག་གཞུང་སླར་གསོ་དང་མི་ཉམས་རྒྱུན་འཛིན་སོགས་དང་འབྲེལ་བའི་གནད་དོན་ཐོག་གླེང་མོལ་ཞུ་རྒྱུ་བྱུང་ལ

གོང་ས་སྐྱབས་མགོན་ཆེན་པོ་མཆོག་གི་མཛད་འཆར་གཞིར་བཟུང་ན་ཉིས་སྟོང་ཉེར་གསུམ་ལོའི་ཟླ་བ་གསུམ་པའི་ཚེས་བདུན་ཉིན་ཏེ་བོད་ཟླ་དང་པོའི་ཚེས་བཅོ་ལྔ་ཆོ་འཕྲུལ་སྨོན་ལམ་གྱི་དུས་ཆེན་ཉིན་གོང་ས་སྐྱབས་མགོན་ཆེན་པོ་མཆོག་གིས་བཞུགས་སྒར་རྡ་རམ་ས་ལའི་ཐེག་ཆེན་ཆོས་གླིང་གཙུག་ལག་ཁང་དུ་སྐྱེས་རབས་དང་སེམས་བསྐྱེད་ཀྱི་ཆོས་འབྲེལ་བཀའ་དྲིན་བསྩལ་གནང་རྒྱུ་ཡིན་འདུག། ཁམས་བྲག་མགོ་ཁུལ་དུ་རྒྱ་ནག་གཞུང་གིས་སྟོན་པའི་སྐུ་བརྙན་གཏོར་བཤིག་དང་ས་གནས་བོད་མིར་དྲག་གནོན་བྱེད་བཞིན་པ་སོགས་ཀྱི་སྐོར། བོད་གནས་ཉམས་ཞིབ་ཁང་དང་བོད་རང་དབང་ཚོགས་པ་གཉིས་ཀྱིས་ཞིབ་འཇུག་སྙན་ཐོ་ཞིག་བྲིས་ཡོད་པ་དེ་ཨིན་ཇིའི་གྲོས་ཚོགས་འཐུས་མི་ནཱ་བན་དུ་མི་ཤི་ར་གིས་འགྲེམས་སྤེལ་དབུ་འབྱེད་གནང་འདུག། དབྱིན་ཡུལ་གྱི་རྒྱལ་ས་ལོན་དོན་དུ་རྟེན་གཞི་བྱས་པའི་བོད་རང་བཙན་ནམ། Free Tibet། ཞེས་པའི་བོད་དོན་རྒྱབ་སྐྱོར་ཚོགས་པ་དང། Tibet Watch། སྟེ་བོད་གནས་ལྟ་ཞིབ་ཁང་གཉིས་ནས་ཁམས་བྲག་མགོ་རྫོང་ནང་རྒྱ་ནག་གཞུང་གིས་སྟོན་པའི་སྐུ་བརྙན་ཆེན་པོ་ཞིག་གཏོར་བཤིག་བཏང་བ་དང་ས་གནས་བོད་མི་མང་པོ་འཛིན་བཟུང་བཀག་ཉར་དང་གཅར་རྡུང་མནར་གཅོད་བཏང་བའི་གནས་ཚུལ་ཁག་ཞིབ་ཕྲ་བཀོད་པའི་ཞིབ་འཇུག་སྙན་ཐོ་ཞིག་ཕྱི་ཚེས་ཉེར་གསུམ་ཉིན་དབྱིན་ཇིའི་གྲོས་ཚོགས་འོག་མ་ཚོགས་ཁང་ཞིག་ཏུ་གྲོས་ཚོགས་འཐུས་མི Navendu མི་ཤི་ར་ལགས་ཀྱིས་འགྲེམས་སྤེལ་དབུ་འབྱེད་གནང་འདུག། རྒྱ་ནག་གཞུང་གིས་ཁམས་བྲག་མགོ་རྫོང་ནང་བོད་ཀྱི་ཆོས་དང་རིག་གཞུང་བོད་ཀྱི་རིག་གཞུང་ཤེས་ལས་བཅས་པ་གཏོར་བཤིག་གཏོང་བཞིན་པ་དང་བོད་མི་རྣམས་གང་བྱུང་འཛིན་བཟུང་བཙོན་འཇུག་བྱེད་བཞིན་པའི་སྐོར་སོགས་ཞིབ་ཕྲ་བཀོད་པའི་སྙན་ཐོ་དེ་ནི་འདས་པའི་ཟླ་བ་བཅོ་བརྒྱད་རིང་ས་གནས་ཀྱི་གནས་ཚུལ་ཁག་ལ་ཞིབ་འཇུག་བྱས་ཏེ་ཕྱོགས་བསྡུས་བྱས་པ་ཞིག་ཡིན་པ་དང་དེའི་ནང་རྒྱ་ནག་དམར་ཤོག་གཞུང་གིས་བྲག་མགོ་རྫོང་ནང་གནས་ཚུལ་བཀག་སྡོམ་ཤུགས་ཆེར་བྱེད་བཞིན་པ་དང་བཙན་བྱོལ་ཁྲོད་ཡོད་པའི་བྲག་མགོ་ནས་ཡིན་པའི་བོད་མི་རྣམས་ལ་བཅར་འདྲི་བྱས་པ་ཁག་ཕྱོགས་བསྡུས་དང། མི་མེད་འཕུར་གྲུས་བརྒྱབ་པའི་འདྲ་པར་ཁག། བཅོས་མའི་རྒྱུ་སྐར་གྱིས་བརྒྱབ་པའི་འདྲ་པར་བཅས་ལ་ཞིབ་འཇུག་བྱས་པ་བཅས་ཕྱོགས་བསྡུས་བྱས་པ་ཞིག་ཡིན་འདུག། སྙན་ཐོ་དེ་འགྲེམས་སྤེལ་གནང་དགོས་དོན་གཙོ་བོ་ནི་རྒྱ་ནག་གཞུང་གིས་བོད་ཀྱི་བྲག་མགོ་རྫོང་ནང་གི་བོད་མི་རྣམས་ལ་དྲག་གནོན་བྱེད་བཞིན་པའི་གནད་དོན་སྐོར་གསལ་འདོན་གྱིས་བྲག་མགོ་ས་གནས་ཀྱི་བོད་མི་རྣམས་ལ་རྒྱལ་སྤྱིའི་གདུང་སེམས་མཉམ་སྐྱེད་དང་རྒྱབ་སྐྱོར་ཐོབ་ཆེད་ཡིན་འདུག། ཤོག་ངོས་བཞི་བཅུ་ཞེ་གྲངས་ཅན་གྱི་ཞིབ་འཇུག་སྙན་ཐོ་དེའི་ནང་ཉིས་སྟོང་ཉེར་གཅིག་ལོའི་ཕྱི་ཟླ་བཅུ་བ་ནས་བཟུང་བྲག་མགོ་རྫོང་དུ་རྒྱ་ནག་དམར་ཤོག་གཞུང་གིས་བཙན་གནོན་དང་དྲག་པོའི་བྱ་སྤྱོད་ཐོག་ནས

ཨལ་ཇི་ཟི་ར་གསར་ལས་ཁང་གིས་ཕྱི་ཚེས་ཉི་ཤུ་ཉིན་སྤེལ་བའི་གནས་ཚུལ་ནང་མྱུར་སྐྱོབ་མི་སྣའི་སྐད་ཆ་ལུང་འདྲེན་བྱས་པ་ལྟར་ན། གངས་མཐུག་པའི་རྣམ་པའི་འོག་མི་རྣམས་འཚོལ་ཐབས་བྱ་རྒྱུར་དཀའ་ངལ་འཕྲད་ཡོད་འདུག་ད་ལྟའི་ཆར་མི་ཇི་ཙམ་དང་རླངས་འཁོར་ཇི་ཙམ་ཞིག་གངས་འོག་ཏུ་མནན་ཡོད་པ་དང་དོང་ལམ་དུ་ལུས་ཡོད་པ་སོགས་ཤེས་རྟོགས་བྱུང་མེད་པ་རེད་འདུག་ཞིན་ཧྭ་གསར་འགྱུར་གྱིས་གནས་ཚུལ་སྤེལ་བར་གཞིགས་ན་ད་སྔ་མི་གྲངས་ལྔ་བཅུ་སྐྱོབ་ཐུབ་ཡོད་པ་དང་མི་ལྔ་ལ་རྨས་སྐྱོན་ལྗིད་མོ་ཕོག་ཡོད་འདུག།

ཡུས་པེ་ཡི་རེན་ཡོན་པའེ་ཉན། ཆུ་ད་ཅཱ་ཤིན་ཆུན་ཁུའེ་ལི། སྐབས་དེར་ཞི་ཅིན་ཕིང་གིས་ལོ་སར་ལ་ཐོན་ལ་ཉེ་བ་དང་དམག་དཔུང་ཧྲིལ་བོའི་དམག་འཁྲུག་རྒྱག་རྒྱུར་གྲ་སྒྲིག་ཨང་གསར་གྱི་སྒོ་ནས་ལས་རེས་དམ་སྲུང་བྱས་ཏེ་རྒྱལ་ཁབ་ཀྱི་བདེ་འཇགས་དང་སྤྱི་ཚོགས་ཀྱི་བརྟན་ལྷིང་སྲུང་དགོས། དམག་མི་ཡོངས་ཀྱིས་མུ་ནས་མུར་འཐབ་རྩོད་བྱས་ནས་བྱས་རྗེས་རླབས་པོ་ཆེ་འཇོག་དགོས་ཞེས་ནན་གྱིས་བསྐུལ་ཡོད་པ་རེད། དེའི་ཐད་བོད་ཀྱི་འགྲོ་བ་མིའི་ཐོབ་ཐང་དང་དམངས་གཙོ་འཕེལ་རྒྱས་ལྟེ་གནས་ཁང་གི་ཞིབ་འཇུག་པ་སྐུ་ཞབས་སངས་རྒྱས་སྐྱབས་ལགས་ཀྱིས་རྒྱ་ནག་གི་ཆེས་མཐོའི་འགོ་ཁྲིད་ཀྱིས་ལོ་སར་སོགས་དུས་ཆེན་སྐབས་མཐའ་སྲུང་བ་དམག་དཔུང་ལ་འཚམས་འདྲི་བྱེད་སྲོལ་དེ་སྤྱིར་བཏང་འདྲ་བོ་ཞིག་ཏུ་ངོས་འཛིན་གནང་འདུག། ཞི་ཅིན་ཕིང་ད་ཁོ་དམག་གི་འགོ་ཁྲིད་ཡིན་པ་དེ་ཐད་འགོས་ཡོད་དེ་ད་གསལ་བོ་ཅིག་རེད་བ་ད་ཉེ་བར་གོང་ནས་ཞི་ཅིན་ཕིང་གི་མཐའ་མཚམས་སྲུང་སྐྱོབ་དང་མཐའ་མཚམས་ཀྱི་མཐའ་མཚམས་བཙན་པོ་བརྟན་པོ་བཟོ་ཡག་གི་ནི་དེ་སྲིད་ཇུས་དེ་ད་ཁོ་ཡང་དང་བསྐྱར་དུ་གླེང་བསྡད་ཡོད་ཅིག་རེད་བ། དེ་འདྲིའི་གི་དུས་སྐབས་དེ་ལ་ད་ཅིག་མཐའ་མཚམས་གི་དམག་མི་དེ་ཚོ་འཚམས་འདྲི་བྱེད་ཡག་དང། དེ་སྤྱིར་བཏང་གི་ད་ཁོ་རྒྱ་ནག་དམར་ཤོག་གི་འགྲོ་སྟངས་འདྲ་བོ། འགོ་ཁྲིད་གི་འགྲོ་སྟངས་འདྲ་བོ་ཅིག་ཆགས་ཀྱི་ཡོད་རེད་བསམ་གྱི།
ཡིན་ན་ཡང་རྒྱ་ནག་དམར་ཤོག་གཞུང་གིས་བོད་ཁུལ་ལ་བཙན་བཟུང་བྱས་རྗེས་ད་གཟོད་རྒྱ་དཀར་ནག་གི་ས་མཚམས་གནད་དོན་ཟེར་བ་དེ་བྱུང་བ་རེད། རྒྱ་གར་གྱིས་བོད་ཀྱི་ས་ཆ་ཕོན་ཆེན་པོ་ཟོས་ཡོད་པ་རེད། ལོ་རྒྱུས་སུ་འཕགས་བོད་ས་མཚམས་མ་གཏོགས་རྒྱ་ནག་རང་ལ་རྒྱ་དཀར་ནག་གི་ས་མཚམས་འདི་རེད་ཟེར་བ་ཞིག་རྩ་བ་ནས་མེད་ཙང། དེ་སྔའི་འཕགས་བོད་ས་མཚམས་གང་ཡིན་པ་དེ་གཞིར་བཟུང་ཡང་རྒྱ་གར་གཞུང་གིས་དེ་ངོས་ལེན་བྱེད་ཀྱི་མེད། དེའི་སྟབས་ཀྱིས་རྒྱ་དཀར་ནག་བར་ས་མཚམས་ངོས་འཛིན་བྱེད་པའི་མཐའ་ཐིག་གསལ་བོ་ཞིག་མེད་པའི་གནས་སྟངས་ཡིན་པས་རྒྱ་དཀར་ནག་གི་མཐའ་མཚམས་རྩོད་རྙོག་གི་གནད་དོན་དེ་ཐག་གཅོད་ཐུབ་པ་ཞིག་མིན་ཞེས་སངས་རྒྱས་སྐྱབས་ལགས་ཀྱིས་མུ་མཐུད་ནས་གསལ་བཤད་གནང་སོང། ད་ཚོད་དང་ད་བོད་དང་རྒྱ་གར་གྱི་ས་མཚམས་ཀྱི་རྙོག་དྲ་དེ་ད་དེ་འདྲ་ཐག་ཆོད་ཐུབ་ཡ་གི་དང་ཡང་ན་དེ་སེལ་རྙོག་དྲ་དེ་སེལ་ཐུབ་ཡ་དེ་ད་ཅིག་དཀའ་ལས་ཁག་པོ་འདྲ་བོ་ཅིག་ཡོད་དེ་གསལ་བོ་འདྲ་བོ་ཅིག་རེད་རྒྱུ་མཚན་དེ་པ་རོ་ནི་ཨ་ནི་རྒྱ་ནག་གིས་བོད་བཙན་བཟུང་བྱས་བྱས་རྗེས་སུ་ད་རྒྱ་དཀར་ནག་གཉིས་ཀ་ཐུག་ཡ་རེད་རྒྱ་དཀར་ནག་གཉིས་ཀ་ཐུག་ཡོང་དུས་སྒང་ལ་རྒྱ་གར་གྱིས་གསལ་བོ་ཤེས་ཀྱི་ཡོད་རེད་ཨ་ནི་བོད་སྲིད་ནི་ཨ་ནི་ད་བོད་ཀྱི་ས་ཆ་ཚང་མ་ཁོ་ཚོའི་ས་ཡོད་ཡ་དང། དེ་འདྲའི་སྤྱི་ལེ་གང་ལ་བོད་དང་རྒྱ་གར་གྱི་ས་མཚམས་ངོ་མ་ཡིན་ན་ཇི་ལྟར་གྱི་སྐད་ཡངས་པོ་འདྲ་བོ། ལོ་རྒྱུས་སྒང་ནས་དེ་འདྲ་ཡིན་དུས་སྒང་ལ་ད་རྒྱ་ནག་ལ་རྒྱ་དཀར་ནག་གཉིས་ཀྱི་ས་མཚམས་ཀྱི་ལོ་རྒྱུས་དང་ཡིག་ཆ་དང་དེ་འདྲ་གཏན་ནས་བྱེད་ཡག་ཡོད་མ་རེད་ད། བོད་གཞུང་གི་དེ་གཞིར་བཟུང་ནས་དེ་འདྲ་སྐད་ཆ་ཞིག་བྱེད་ཡག་གི་ཐབས་ཤེས་འདྲ་བོ་འཐེན་དགོས་རེད་དེ། ད་དེ་རྒྱ་གར་གྱིས་ཁས་བླངས་མ་བླངས་དང་དེ་གསལ་བོ་ཡོད་མེད་ཀྱི་རྙོག་དྲ་དེ་བྱེད་དུས་སྒང་ལ་ད་རྒྱལ་ཁབ་འདི་འདྲ་ཆེན་པོ་གཉིས་ཀྱི་ས་མཚམས་ཀི་ལོ་མི་ཊར་སྟོང་ཕྲག་གསུམ་ལ་ཉེ་བ་དེ་ཙམ་ཅིག་གི་ས་མཚམས་འདི་ནས་ད་ས་མཚམས་ད་ག་བ་ཡོད་ན་ཐག་གཅོད་བྱེད་ཐུབ་ཡ་ཞིག་ག་བ་ཡོད་པ་རེད་དེ་ད་ད་ལྟ་གི་སོ་སོ་གི་ས་མཚམས་དེ་ངོས་འཛིན་བྱས་ཡོད་ཡ་ཚ་ས་སོ་སོ་གི་ས་མཚམས་བསམས་ཡོད་ཡ་གི་གི་ད་ཅིག་ཧྲི་ཅི་ཁུང་ཀྲི་ཤན་ཟེར་གི་འདུག་དེ་ལན་དེ་རང་ནི་རྟགས་དེ་ར་གང་ན་ཡོད་ན་ད་ཐག་གཅོད་བྱེད་ཐུབ་ཀྱི་མ་རེད་གཉིས་ཆ་གི་སུ་མ་ས་ཆ་མང་པོ་ཞིག་ནས་ནི་སོ་སོ་གི་རྒྱལ་ཁབ་གཉིས་ཆ་གི་ཕན་ཚུན་ཁས་ལེན་གི་ཡོད་མ་རེད་ད་དེ་འདྲ་གི་གནས་སྟངས་ཅིག་འོག་ནས་ཨ་ནི་ས་མཚམས་ཀྱི་ཅིག་རྒྱ་དཀར་ནག་གི་ཟེར་ན་འདྲ་དེ་ནས་ཅིག་རྒྱ་དཀར་ནག་ཉིད་བོད་ཀྱི་ས་མཚམས་ཀྱི་ཐོག་ཐུག་ནས་གདོང་ཐུག་རྒྱག་ཡ་དེ་ད་རང་བཞིན་གྱིས་དེ་འདྲ་ཅིག་ཆགས་བསྡད་ཡོད་རེད་གསུངས་འདུག། དེ་མིན་པའི་གནད་དོན་གཞན་ཞིག་ནི་འཛམ་གླིང་སྟེང་གི་གསར་འགྱུར་སྡེ་ཚན་གྲགས་ཅན་དཔེར་ན་ནིའུ་ཡོག་དུས་བབ་སོགས་ཀྱིས་རྒྱ་དཀར་ནག་གི་མཐའ་མཚམས་ཀྱི་གནད་དོན་གླེང་དུས་བོད་དང་འབྲེལ་ཡོད་པ་གླེང་གི་མི་འདུག་བསམ་བློ་ཐོངས་དང་གནས་ལུགས་ལྟར་ན་ལོ་རྒྱུས་ཀྱི་རྒྱུན་རིང་བའི་རྒྱལ་ཁབ་དེ་འདྲ་ཆེན་པོ་གཉིས་གལ་ཏེ་ལོ་རྒྱུས་སུ་ཁྱིམ་མཚེས་ཡིན་ན།

མ་གཞི་གི་ས་མཚམས་ཀྱི་རྟགས་ཟེར་ཡ་ཅིག་མེད་ཡ་དེ་འདྲ་ད་ཡོང་སྲིད་ཀྱི་མ་རེད་པ་ད་མ་གཞི་གི་ནི་བོད་དང་རྒྱ་གར་གྱི་ས་མཚམས་ཀྱི་རྙོག་དྲ་དེ་རྒྱ་དཀར་ནག་གཉིས་ཀྱིས་དེ་འདྲ་དོག་པོ་ཐག་ཆོད་ཐུབ་ཡ་ཡོད་དེ་འདྲ་གི་གནད་དོན་ཅིག་མིན་ཡ་ད་གསལ་བོ་འདྲ་བོ་ཞིག་རེད་ལ། དེ་མཚུངས་སུ་རྒྱ་གར་གྱི་ཕྱོགས་ནས་བཤད་ན་རྒྱ་གར་གྱི་རྒྱལ་སྤྱིའི་ཨེ་ཞི་ཡ་གསར་ལས་ཁང་གིས་ཟླ་འདིའི་ཚེས་ཉི་ཤུ་རྩ་གཅིག་ཉིན་སྤེལ་བའི་གནས་ཚུལ་ཞིག་གི་ནང་དུ། རྒྱ་གར་གྱི་ཤར་ཁུལ་མཁའ་དམག་དམག་སྤྱི་ཁང་གིས་གསལ་བསྒྲགས་ཤིག་སྤེལ་ནས་ད་ལོ་ཕྱི་ཟླ་གཉིས་པའི་བདུན་ཕྲག་དང་པོའི་ནང་ལོ་འཁོར་དམག་སྦྱོང་བྱེད་འཆར་ཡོད་པ་བསྒྲགས་ཡོད་པ་རེད། ཏོག་དབྱིབས་ནད་ཡམས་ལ་རྐྱེན་བྱས་ཏེ་འདས་པའི་ལོ་གཉིས་ཀྱི་ནང་དེ་ལྟ་བུའི་དམག་སྦྱོང་བྱེད་ཐུབ་མེད། རྒྱ་ནག་མཐའ་སྲུང་དམག་གིས་ཀྱང་འབྲོག་ལམ་ས་ཁུལ་དུ་དམག་ཤུགས་ཇེ་ཆེར་བཏང་དང་གཏོང་བཞིན་པ་རྒྱ་གར་གྱི་དཔོན་རིགས་ཀྱིས་འགྲེལ་བརྗོད་གནང་ཁུལ། ཤི་ལོང་རྟེན་གཞི་བྱས་པའི་རྒྱ་གར་གྱི་ཤར་ཁུལ་མཁའ་དམག་དམག་སྤྱི་ཁང་གིས་འཕགས་བོད་གཉིས་ཀྱི་ཤར་བྱང་ས་ཁུལ་གྱི་ས་མཚམས་ཚང་མར་བདག་སྐྱོང་བྱེད་ཀྱིན་ཡོད་པ་རེད། གཞན་ཡང་ལོ་སྔོན་མའི་སྤྱི་ཟླ་བཅུ་གཉིས་པའི་ཚེས་བཅུ་གསུམ་ཉིན་རྒྱ་གར་གྱི་རྒྱལ་སྲུང་བློན་ཆེན་སྐུ་ཞབས་རཱཇ་ནཱཐ་སིང་ལགས་ཀྱིས་རྒྱ་གར་གྱི་གྲོས་ཚོགས་འོག་མའི་ནང་སྤྱི་ཟླ་བཅུ་གཉིས་པའི་ཚེས་དགུ་ཉིན་རྒྱ་ནག་གི་བཅིངས་འགྲོལ་དམག་མིས་མོན་རྟ་དབང་གི་ཡང་རྩེ་ས་ཁུལ་དུ་ཆགས་པའི་མཐའ་མཚམས་ས་ཐིག་ཏུ་བཙན་འཛུལ་བྱས་སྟབས་ང་ཚོའི་མཐའ་སྲུང་དམག་མི་དང་ཁུལ་དང་ས་གནས་མི་མང་ཚོ་མཉམ་རུབ་ཀྱིས་རྒྱ་ནག་གི་བཙན་འཛུལ་ལ་ཕར་རྒོལ་བྱས་ཏེ་རྒྱ་གར་གྱི་མཐའ་སྲུང་དམག་མིས་བློ་སྟོབས་ལྡན་པའི་སྒོ་ནས་རྒྱ་ནག་གི་དམག་མི་ས་ཁུལ་དེ་ནས་ཕྱིར་འབུད་བྱས་ཡོད། འབྱུང་འགྱུར་རྒྱ་གར་གྱི་ས་མཚམས་ཁུལ་དུ་འདི་ལྟ་བུའི་བཙན་འཛུལ་རིགས་བྱུང་ཚེ་རྒྱ་གར་གྱི་དམག་མིས་དེར་ཕར་རྒོལ་དང་གདོང་ལེན་བྱེད་རྒྱུའི་གྲ་སྒྲིག་ཨང་གསར་ཡོད་ཅེས་གསུངས་ཡོད་པ་རེད། གསན་མཁན་རྣམ་པ་ང་རྡོ་རྗེ་མཚོ་ཡིན། མུ་མཐུད་ནས་གསར་འགྱུར་བཤད་རྒྱུ། ཐའེ་ཝན་དང་རྒྱ་ནག་གཉིས་བར་དམག་འཐབ་བྱ་རྒྱུ་དེ་གདམ་ཀ་ཞིག་མ་རེད་ཅེས Pope Francis ལ་ཐའེ་ཝན་གྱི་སྲིད་འཛིན Tsai Ing-wen གྱིས་ཕྱག་བྲིས་ཤིག་ཕུལ་བའི་ནང་གསུངས་ཡོད་འདུག་ཐའེ་པེ་ནས་ཕྱི་ཟླ་དང་པོའི་ཚེས་ཉེར་གསུམ་ཉིན Reuters གསར་ལས་ཁང་གིས་གནས་ཚུལ་སྤེལ་བར་གཞིགས་ན་ཐའེ་ཝན་གྱི་སྲིད་འཛིན Tsai Ing-wen གྱིས་ཡེ་ཤུའི་བླ་ཆེན Pope Francis ལ་ཕྱག་བྲིས་ཤིག་ཕུལ་བའི་ནང་ཐའེ་ཝན་དང་རྒྱ་ནག་གཉིས་བར་དམག་འཐབ་བྱ་རྒྱུ་དེ་གདམ་ཀ་ཁོ་ན་མིན

ཡང་མུ་མཐུད་གསུངས་པར་ངས་ན་ནིང་རྒྱལ་སྟོན་དུས་ཆེན་སྐབས་ཀྱི་གསུང་བཤད་ནང་དུ་གལ་ཆེན་དོན་ཆེན་དུ་བརྩིས་ནས་བཤད་པ་ཞིག་ནི་ཐའེ་ཝན་གྱི་ཞི་བདེ་དང་བརྟན་ལྷིང་ནི་མཚོ་འགག་ཕན་ཚུན་བར་གྱི་འཕེལ་རྒྱས་ཀྱི་རྨང་གཞི་ཡིན་པ་དང་དྲག་པོའི་དམག་དཔུང་གི་འཐབ་རྒོལ་ནི་གདམ་ག་ཁོ་ན་དེ་གཏན་ནས་མིན་པ་གསལ་འདོན་བྱས་ཡོད་ཅེས་སྲིད་འཛིན་ལས་ཁང་གི་གསལ་བསྒྲགས་ནང་བཀོད་ཡོད་པ་རེད།

ཉ་སོགས་འབུ་སྲིན་ཏོན་ས་ཡ་བཅོ་ལྔ་ལྷག་ཐོན་སྐྱེད་བྱེད་ཀྱི་ཡོད་འདུག། གསན་མཁན་རྣམ་པ་ད་དེ་རིང་གི་ཆེད་སྒྲིག་ལེ་ཚན་གྱི་དུས་ཚོད་འདིའི་ནང་དུ་ཏོག་དབྱིབས་རིམས་ནད་ཀྱི་ཛ་དྲག་རང་བཞིན་དང་སྔོན་འགོག་གི་བྱེད་ཐབས་སོགས་ཀྱི་སྐོར་གཡུ་སྒྲོན་ལགས་ཀྱིས་གནས་ཚུལ་ཕྱོགས་བསྒྲིགས་བྱས་པ་ཞིག་ལ་གསན་རོགས་གནང། རྒྱ་ནག་གི་རིགས་རྒྱུད་མཁས་ཅན་ཞིག་གིས་ཨོ་མི་ཁོ་རོན་གྱི་ངོ་བོ་འགྱུར་བའི XBB དང BA ཚེག་ལྔ་གཉན་སྲིན་དེ་གཉིས་ཀྱི་ཁྱད་ཆོས་དང། ལྷག་དོན་བོད་ནང་དུ་ཁྱབ་བརྡལ་འགྲོ་བཞིན་པའི་གཉན་སྲིན BA ཚེག་ལྔ་ན་སྟངས་ན་ལུགས་དང་ཁྱད་ཆོས་སྔོན་འགོག་བྱ་ཐབས་འགོག་སྲུང་ཇི་ལྟར་བྱེད་དགོས་མིན་སོགས་ངོས་འཛིན་བྱེད་སྟངས་ནི་སྤྱིར་བཏང་གི་ཏོག་དབྱིབས་བཅུ་དགུའི་གཉན་སྲིན་ངོ་བོ་འགྱུར་བའི Omicron དང Alpha Delta ལ་སོགས་པ་གང་ཡིན་རུང་འགོས་པའི་རྗེས་ལ་གཙོ་བོ་གློ་བ་དང་འཇུ་བྱེད་ཀྱི་མ་ལག་རྒྱུ་མ་དང་དབུགས་ལམ་ཡོངས་ལ་ཁྱབ་ཀྱི་ཡོད་པར་བརྟེན་ནས་ཁག་ཅིག་ལ་ཕོ་བ་བཤལ་བ་དང་ཁག་ཅིག་ལ་ཞེ་མེར་ལངས་པའམ་སྐྱུག་པ་སྐྱུག་པ་སོགས་ཀྱི་ནད་རྟགས་ཐོན་གྱི་ཡོད་ཀྱང། མི་སོ་སོའི་ཟུངས་སྟོབས་དང་གཉན་སྲིན་བབས་ཚད་ནད་ཀྱི་དབང་གིས་ནད་རྟགས་མི་འདྲ་བ་ཐོན་གྱི་ཡོད་པ་ཡིན་ཞིང་ལྷག་པར་དུ་ཨོ་མི་ཁོ་རོན་རྣམ་པར་འགྱུར་བའི XBB ཚེག་གཅིག་ཚེག་ལྔ་ཟེར་བའི་གཉན་སྲིན་དེ་དང་གཉན་སྲིན་གཞན་བསྡུར་ན་གཉན་སྲིན་དེ་འགོས་པའི་མིའི་ནང་ཕོ་བ་དང་རྒྱུ་མའི་ནད་རྟགས་ཐོན་མཁན་མེད་པའི་སྐོར་བཤད་འདུག

ལྷག་དོན་ལུས་ཟུངས་ཡག་པོ་དང་ནད་འགོག་ནུས་པ་རྒྱུན་ལྡན་ཡིན་པའི་མིའི་རིགས་ལ་ཏོག་དབྱིབས་གཉན་སྲིན་ཐེངས་གཅིག་འགོས་པའི་རྗེས་དུས་ཐུང་རིང་སླར་ཡང་འགོས་པའི་ཉེན་ཁ་མེད་ལ། གལ་ཏེ་སླར་ཡང་འགོས་པ་ཡིན་རུང་སྔོན་མ་འགོས་པ་ལས་ནད་རྟགས་ཉུང་བ་ཡོད་ཀྱང་མི་ཁ་ཅིག་ལ་ནད་རྟགས་ལྗི་བ་ཡང་ཐོན་སྲིད་ཀྱི་ཡོད་པ་རེད་འདུག XBB དང་བྷི་ཨེ་ཚེག་ལྔ་ཟེར་བའི་གཉན་སྲིན་དེ་ཉིད་མི་འགོས་པའི་སྔོན་འགོག་བྱ་ཐབས་གཙོ་བོ་ནི། ཨོ་མི་ཁོ་རོན་གྱི་ངོ་བོ་འགྱུར་བའི་གཉན་སྲིན་གཞན་དང་གཅིག་མཚུངས་སྔོན་འགོག་གི་ཐབས་ཤེས་རྣམས་ངེས་པར་དུ་བྱ་དགོས་པ་དང་ལྷག་དོན་ལོ་རྒན་གྲས་དང་སྙིང་གི་ན་ཚ་དང་འབྲས་ནད་སོགས་ནད་གཞི་ཚབས་ཆེན་པོ་ཡོད་མཁན་ཕྲུ་གུ་དང་བུད་མེད་སྦྲུམ་མ་སོགས་ཀྱིས་སྔོན་འགོག་ཚུལ་བཞིན་ལེགས་པོ་བྱེད་དགོས་པ་དང་ཐབས་ཤེས་བཟང་ཤོས་ནི་ཁ་རས་བརྒྱབ་རྒྱུ་དང་ལག་པ་འཁྲུད་རྒྱུ། ཕྱིར་འགྲོ་ཉུང་ཙམ་བྱ་དགོས་པར་མ་ཟད་དེ་བས་མི་ཚོགས་ཆེ་སར་འགྲོ་མི་དགོས་པར་གཙོ་འདོན་བྱ་དགོས་པ། གལ་ཏེ་ཡིན་གཅིག་གིས་འགྲོ་དགོས་བྱུང་ཚེ་ངེས་པར་དུ་ཁ་རས་བརྒྱབ་དགོས་པ་དང་ཁྱིམ་དུ་ཕྱིར་ལོག་བྱས་པའི་རྗེས་དུག་སེལ་ཡག་པོ་བྱ་དགོས་པའི་ལམ་སྟོན་བྱེད་པ་ལྟར། རྒྱ་ནག་གི་སྨན་པ་ཞིག་ནས་ཀྱང New China TV ཟེར་བའི་ཐོག་ལ་བཤད་པའི་ནང།

ཏོག་དབྱིབས་ཀྱི་སྔོན་འགོག་སྨན་ཁབ་རྣམས་བརྒྱབ་ཡོད་ཀྱང་གཉན་སྲིན་དེ་ནི་གཞན་དང་མི་འདྲ་བར་ནད་འགོག་ནུས་པ་དང་སྔོན་འགོག་སྨན་ཁབ་ལས་གཡོལ་མཁས་པ་ཞིག་ཡིན་སྟབས་གལ་ཏེ་མི་གང་ཞིག་ལ་རྣམ་པར་གྱུར་པའི་ཏོག་དབྱིབས་གཉན་སྲིན་ཨོ་མི་ཁོ་རོན་བྷི་ཨེ་ཚེག་གཅིག་དང་ཌེལ་ཊ་ལ་སོགས་པ་འགོས་ཟིན་པ་ཞིག་ཡིན་ན་ཡང་བྷི་ཨེ་ཚེག་ལྔ་གཉན་སྲིན་འདི་འགོས་ཐུབ་པ་ཡོད་པའི་སྐོར་གསུངས་འདུག།

དེ་ནི་ཏོག་དབྱིབས་གཉན་སྲིན་མིའི་ལུས་པོར་འགོས་མ་ཐག་པའི་སྐབས་དང་ཏོག་དབྱིབས་གཉན་སྲིན་མང་པོ་འཕེལ་མེད་པའི་གནས་སྐབས་སུ་གཉན་སྲིན་འགོག་པའི་སྨན་རྫས་ཀྱིས་ཏོག་དབྱིབས་གཉན་སྲིན་ལུས་པོའི་ནང་འཕེལ་དུ་མ་བཅུག་པ་དང་གཉན་སྲིན་གྱིས་མིའི་ལུས་པོའི་ནད་འགོག་མ་ལག་ལ་གནོད་འཚེ་གཏོང་ཤུགས་ཆུང་དུ་གཏོང་ཐུབ་པའི་ཁར་རང་ཉིད་ཀྱི་ནད་འགོག་ནུས་པའི་རྒྱབ་རྟེན་ལ་བརྟེན་ནས་ནད་གཞི་ཇེ་སྡུག་ཏུ་འགྲོ་ཚད་ཆུང་དུ་གཏོང་གི་ཡོད་ཀྱང་ཏོག་དབྱིབས་གཉན་སྲིན་འགོས་ནས་དུས་ཚོད་ཡུན་རིང་ཕྱིན་ནས་ནད་གཞི་ལྗིད་པོར་གྱུར་ཚེ་གཉན་སྲིན་འགོག་པའི་སྨན་རྫས་དེ་དག་ལ་ནུས་པ་མེད་པའི་སྐོར་བཤད་འདུག། ད་དུང་གཉན་སྲིན་འགོག་པའི་སྨན་རྫས་བེད་སྤྱོད་བྱེད་སྐབས་སྨན་ལོག་ཐེབས་སྲིད་པའི་ཉེན་ཁ་ཆེན་པོ་ཡོད་པར་བརྟེན་ནས་སྨན་པའི་ལམ་སྟོན་འོག་བེད་སྤྱོད་བྱ་རྒྱུ་གལ་ཆེ་ཡིན་པ་ལས་ཁྱིམ་དུ་ཉར་ཚགས་བྱས་ཏེ་ཏོག་དབྱིབས་གཉན་སྲིན་འགོས་པ་གང་བྱུང་དུ་གཏོང་མི་རུང་བའི་སྐོར་བཤད་འདུག་དམིགས་བསལ་ནད་པ་ཁ་ཅིག་གི་མཆིན་པ་དང་མཁལ་མ་ཡག་པོ་མེད་པ་ཚོས་ལྷག་པར་དུ་དོ་སྣང་ཆེར་བསྐྱེད་བྱས་ཏེ་བྱུང་ན་གཉན་སྲིན་འགོག་པའི་སྨན་རྫས་དེ་རིགས་གཏོང་མི་རུང་བ་དང། གལ་ཏེ་གཏོང་དགོས་པ་བྱུང་ཚེ་སྨན་ཐུན་ཉུང་ངུ་གཏོང་དགོས་པ་མ་ཟད་སྨན་རྫས་ཁ་ཅིག་མཉམ་དུ་གཏོང་མི་རུང་བའི་རིགས་ཀྱང་ཡོད་སྟབས་ངེས་པར་དུ་ཁྱིམ་དུ་རང་དགར་སྨན་གཏོང་སྟངས་ལ་ཡིད་གཟབ་མ་བྱས་ཚེ་ཕན་ལས་གནོད་ཆེ་བའི་ཉེན་ཁ་བཟོ་སྲིད་པ་དང། ཏོག་དབྱིབས་གཉན་སྲིན་གྱི་ནད་གཞི་ཚབས་ཆེན་པོ་ཕོག་པའི་ཉེན་ཁ་ཆེ་བའི་མིའི་རིགས་དཔེར་ན་ཉལ་སར་ལུས་པའི་ནད་ཡོད་པའི་རྒན་འཁོགས་ལ་ལྟ་ཞིབ་དང་བརྟག་དཔྱད་ནན་པོ་བྱེད་དགོས་པ་མ་ཟད་དམིགས་བསལ་ཏོག་དབྱིབས་གཉན་སྲིན་འགོས་པའི་ཁྲོད་ལ་དབུགས་འབྱིན་རྔུབ་ཀྱི་དཀའ་ངལ་ཅན་གྱི་ནད་པ་དང་ཁྲག་ནང་དུ་སྲོག་རླུང་ཉུང་བ་སོགས་ཀྱི་ནད་རྟགས་དེ་གཉིས་ཐོན་སྐབས་དུས་ཐོག་ཏུ་སྨན་ཁང་ངམ་ཡང་ན་ས་གནས་ཀྱི་འཕྲོད་བསྟེན་ཞབས་ཞུ་ཁང་དུ་བསྟེན་གཏུག་བྱེད་དུ་འགྲོ་དགོས་ཀྱི་ཡོད་པ་རེད་འདུག་དེའི་སྔོན་ལ་ཡང་རྒྱ་ནག་ནང་དུ་ཆང་དང་ཐ་མག་འཐེན་ཚེ་ཏོག་དབྱིབས་གཉན་སྲིན་སྔོན་འགོག་ཐུབ་པོ་ཡོད་ལུགས་ཀྱི་གླེང་ཕྱོགས་བྱུང་ཡོད་པའི་ཐད་ལ་སྐབས་དེའི་རྒྱ་ནག་གི་སྨན་པས་གསལ་བཤད་བྱས་དོན་ནང། གོང་རིམ་དུ་ཧྥུའུ་ཡན་ཧོང་ཟི་ཡེ་ཤིས་དབུ་ཁྲིད།
སུའུ་ཧྲན་ཡོ་ཡེ་ཤིས་ཧྲིང་མ་ཡོ་ཤིས་ཡེ་འདས།

ད་དུང་ཏོག་དབྱིབས་གསར་པ་འགོས་པའི་ནད་པའི་ཁྲོད་ལུས་ཟུངས་རྣམས་སྔར་དང་རྒྱུན་ལྡན་སླར་གསོ་ཡོང་བའི་དུས་ཚོད་ནི་རྒྱུན་ལྡན་ནད་གཞི་མེད་པ་དང་གཉན་སྲིན་འགོས་པའི་རྗེས་ནད་རྟགས་ཡང་བའི་ནད་པའི་རིགས་ལ་ལུས་ཟུངས་གསོ་བའི་དུས་ཡུན་སྤྱིར་བཏང་ཐུང་ངུ་ཡིན་ཞིང། དཔེར་ན་གཟའ་འཁོར་གཉིས་ནས་གསུམ་གྱི་རྗེས་ལ་ག་ལེར་སླར་གསོ་ཡོང་བ་ཡིན། འོན་ཀྱང་ལོ་ན་མཐོ་ཞིང།

ནད་བརྟག་ནང་གཉན་སྲིན་མེད་པ་ཐོན་ན་ཡང་ནད་པའི་ལུས་ཟུངས་དང་ཟུངས་སྟོབས་སླར་གསོ་ཡོང་བར་ཧ་ལམ་གཟའ་འཁོར་གཉིས་ནས་གསུམ་བར་འགོར་གཞི་ཡོད་པ་དང་དེའི་རིང་ལ་ངལ་གསོ་ཡག་པོ་བརྒྱབ་པ་དང་འཚོ་བཅུད་རྣམས་ཁ་གསབ་བྱས་ནས་ལུས་ཟུངས་དང་ཟུངས་སྟོབས་སླར་གསོ་ཡོང་བའི་ཐབས་ཤེས་བྱ་དགོས་ཀྱི་ཡོད་པའི་སྐོར་བཤད་འདུག་གོང་གསལ་གྱི་གཉན་སྲིན XBB དང XBB གཅིག་ཚེག་ལྔ། BA ཚེག་ལྔ་དེ་དག་ནི་ཉིས་སྟོང་བཅུ་དགུ་ལོར་རྒྱ་ནག་ཝུ་ཧན་གྲོང་ཁྱེར་ནས་ཁྱབ་གདལ་ཕྱིན་པའི་ཏོག་དབྱིབས་བཅུ་དགུའི་གཉན་སྲིན་རྣམ་པར་འགྱུར་བའི་ཨོ་མི་ཀི་རོན་ཟེར་བ་དེ་ཡང་རྣམ་པར་འགྱུར་བ་ཞིག་ཡིན་ཞིང། ཨ་མེ་རི་ཀའི་ནང་མཚོན་ན XBB ཚེག་གཅིག་ཚེག་ལྔ་གཉན་སྲིན་དེ་བར་ལམ་ཁྱབ་གདལ་ཆེན་པོ་བྱུང་སྟེ་ཚན་རིག་པའི་ཁྲོད་དུ་སེམས་ཁྲལ་བྱ་ཡུལ་ཞིག་ཏུ་གྱུར་པ་དང་གཉན་སྲིན་དེའི་གཤིས་ཀའི་སྐོར་ད་ལྟ་བར་ཇི་ཙམ་ཤེས་རྟོགས་བྱུང་ཡོད་མེད་ཐོག་ལ་འཛམ་གླིང་འཕྲོད་བསྟེན་སྒྲིག་འཛུགས་ཀྱི་ནད་ཡམས་དཔྱད་ཞིབ་པས་ད་ལྟ་བར XBB ཚེག་གཅིག་ཚེག་ལྔ་གཉན་སྲིན་དེ་ནི་ཧ་ཅང་གི་འགོས་སླ་བའི་ཨོ་མི་ཀི་རོན་རྣམ་པར་འགྱུར་བ་ཞིག་ཡིན་པ་ཤེས་རྟོགས་ཐུབ་ཡོད། གཉན་སྲིན་འདི་མྱུར་པོ་འགོས་སླ་བའི་རྒྱུ་མཚན་ནི་ནང་ཁུལ་དུ་འགྱུར་ལྡོག་འགྲོ་བ་དེས་ལུས་ཀྱི་སེལ་ལ་དམ་པོར་འབྱར་དུ་བཅུག་པ་དང་གཉན་སྲིན་རིགས་འདྲ་བོ་མང་པོ་ལས་སླ་བོར་བཟོ་ཐུབ་པོ་ཡོད་པའི་སྐོར་གསུངས་འདུག། XBB དང XBB ཚེག་གཅིག་ཚེག་ལྔ་གཉན་སྲིན་དེ་གཉིས་ཉེ་ཆར་ཨ་མི་རི་ཀའི་ནང་ཁྱབ་གདལ་ཆེན་པོ་ཕྱིན་པའི་གནས་ཚུལ་བྱུང་བའི་སྐབས་དེར་འཛམ་གླིང་འཕྲོད་བསྟེན་སྒྲིག་འཛུགས་ཀྱིས་འཛམ་གླིང་གི་རྒྱལ་ཁབ་མི་ཉུང་བ་ཞིག་ནང་ཁྱབ་གདལ་ཕྱིན་པའི་སྐོར་གསུངས་ཡོད་པ་མ་ཟད། XBB ཚེག་གཅིག་ཚེག་ལྔ་དེ་ནི་ཨོ་མི་ཀི་རོན་རིགས་འགྱུར་བའི་གཉན་སྲིན་ཞིག་དང་ཏོག་དབྱིབས་བཅུ་དགུའི་གཉན་སྲིན་རྣམ་པར་འགྱུར་བའི་གཉན་སྲིན་ནང་ནས་མི་ནས་མི་ལ་འགོས་སླ་བ་དེ་ད་ཆ་འཛམ་གླིང་ནང་ཁྱབ་གདལ་འགྲོ་མཁན་ཞིག་ཏུ་ངོས་འཛིན་གནང་ཡོད་པ་རེད། བྱས་ན XBB ཚེག་གཅིག་ཚེག་ལྔ་གཉན་སྲིན་དེ་ཇི་ཙམ་ཉེན་ཁ་ཆེན་པོ་ཡིན་ནམ་ཞེ་ན། འཛམ་གླིང་འཕྲོད་བསྟེན་སྒྲིག་འཛུགས་ཀྱིས་ད་ལྟའི་ཆར་གཉན་སྲིན་དེ་ཇི་ཙམ་ཉེན་ཁ་ཆེན་པོ་ཡིན་མིན་ཐད་དཔྱད་ཞིབ་དང་སྨན་པའི་ནད་བཅོས་དཔྱད་གཞི་འཚོལ་བསྡུ་བྱས་པའི་ཡིག་ཆ་མེད་ཅིང། ཛ་དྲག་པོ་དང་འགྱུར་ལྡོག་ཕྱིན་པ་མཐོང་རྒྱུ་མེད་ཀྱང་མི་གཅིག་ནས་གཅིག་ལ་འགོས་ཁྱབ་འགྲོ་བའི་གྲངས་ཀ་མང་དུ་འགྲོ་བ་དེའི་ཐད་རྒྱུན་དུ་ནས་སེམས་ཁྲལ་བྱ་དགོས་པའི་གནས་སྟངས་ཤིག་ཏུ་ངོས་འཛིན་གནང་གི་ཡོད་པའི་སྐོར་གསུངས་འདུག།